གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། སྐྱབས་བཅོལ་བ་མང་དག་ཅིག་ལ་རང་ཉིད་ཀྱི་ནང་མི་སྤུན་མཆེད་དང་གྲོགས་ལས་ཁ་བྲལ་བ་དང་དབྱིན་སྐད་མི་ཤེས་པ་དེ་བཞིན་རྒྱལ་ཁབ་གསར་པའི་རིག་གཞུང་དང་ལུགས་སྲོལ་སོགས་མི་ཤེས་པར་བརྟེན་ཁེར་རྐྱང་ལུས་པའི་ཚོར་བ་ཤུགས་ཆེན་སྐྱེས་ཀྱི་ཡོད་པ་ཡིན་འདུག་གྲོང་ཁྱེར་སིད་ནི་དང་མེལ་སྦོན་ནང་སྐྱབས་བཅོལ་བ་ཚོར་གདུང་སེམས་མཉམ་སྐྱེད་དང། རང་ཉིད་སྤྱི་ཚོགས་ནང་བདག་པའི་ཚོར་བ་ཞིག་བསྐྲུན་ཆེད་ཚོགས་པ་སྣ་ཚོགས་ཀྱིས་ལས་གཞི་ཁག་འདྲ་མིན་འགོ་འཛུགས་གནང་ཡོད་འདུག་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ནང City of Sydney དང Settlement Services International གཉིས་ཀྱི་མཉམ་འབྲེལ་ཐོག་གསར་དུ་འབྱོར་བའི་སྐྱབས་བཅོལ་བ་རྣམས་ཕེབས་བསུ་ཞུ་ཆེད་གསར་གཏོད་ཅན་གྱི་ལས་གཞི Welcome to Sydney ཞེས་པ་ཞིག་འགོ་འཛུགས་གནང་ཡོད་འདུག།

དེ་བཞིན་ཕོ་ལ་ལགས་ཀྱིས་ལས་གཞི་དེའི་བརྒྱུད་སིད་ནིར་གནས་གཞི་ཡོད་པའི་མི་རྣམས་དང་གསར་དུ་འབྱོར་བའི་སྐྱབས་བཅོལ་བ་རྣམས་ཀྱི་བར་རིག་གཞུང་དང་བསམ་ཤེས་སྤེལ་རེས་ཀྱི་གོ་སྐབས་བསྐྲུན་གྱི་ཡོད་ཅེས་ཡང་ཁོང་གིས་གསུངས་དོན། What we found was people were being settled out in Western ང་ཚོའི་ཤེས་གསལ་ལྟར་ན་སྐྱབས་བཅོལ་བ་མང་ཆེ་བ་ཞིག་སིད་ནིའི་ནུབ་ཕྱོགས་སུ་གཞིས་ཆགས་པ་དང་ས་ཁུལ་དེའི་ཕྱི་ལ་བསྐྱོད་སྲོལ་མེད་པ་ཡིན་འདུག་དེར་བརྟེན་ཁོང་ཚོ་མང་དག་ཅིག་སྤྱི་ཚོགས་ནང་མཉམ་ཞུགས་མི་ཐུབ་པར་ཁེར་རྐྱང་ལུས་པའི་ཚོར་བ་ཞིག་བྱུང་གི་ཡོད་འདུག་ཕོ་ལ་ལགས་ཁོ་མོ་ཡང་སྔར་ཕྱིའི་རྒྱལ་ཁབ་ལ་ཁེར་རྐྱང་ལུས་པའི་ཚོར་བ་མྱོང་མྱོང་ཡོད་པ་ཡིན་འདུག་ཡང་ཁོ་མོས་མུ་མཐུད་གསུངས་དོན།
The key point for me was making a local ང་རང་ལ་མཚོན་ན་ས་ཁུལ་དེ་རང་གི་མི་དང་གྲོགས་པོ་ཆགས་པར་ལོ་གཉིས་ཙམ་འགོར་སོང།

དེ་བཞིན་ཧ་བྷིབ་ལགས་ཀྱང་ལོ་གཅིག་གི་གོང་ལ་སི་རི་ཡ་ནས་ཨོ་སི་ཀྲི་ལི་ཡར་འབྱོར་བ་ཡིན་འདུག་ཁོང་གིས་ཐོག་མར་དེར་འབྱོར་སྐབས་མི་གཞན་དང་འབྲེལ་བ་བྱེད་རྒྱུ་དཀའ་མོ་བྱུང་སོང་ཞེས་ཁོང་གིས་གསུངས་དོན།
It was very difficult It's a new country new culture new language ང་རང་ཐོག་མར་དེར་འབྱོར་སྐབས་རྒྱལ་ཁབ་གསར་པ་དང། སྐད་ཡིག་གསར་པ། རིག་གཞུང་གསར་པ་མི་གསར་པ་ཡིན་དུས་དཀའ་ངལ་མང་པོ་འཕྲད་བྱུང། ལས་གཞི་དེ་ལྟ་བུ་བརྒྱུད་མི་ཕན་ཚུན་འབྲེལ་བ་བཟོ་ཐུབ་པ་ནི་ཤིན་ཏུ་ཡག་པོ་མཐོང་བྱུང། ལུང་པ་དེར་ཞི་ལྷོད་ངང་གཞིས་ཆགས་ཆེད་དཔལ་འབྱོར་དགོས་པ་ནི་གལ་ཆེན་པོ་རེད་དེ་བས་གལ་ཆེ་བ་ནི་སེམས་ཁམས་ཀྱི་འཕྲོད་བསྟེན་ཐོག་རོགས་སྐྱོར་མཁོ་སྤྲོད་བྱེད་རྒྱུ་དེ་རེད་བསམ་གྱི་འདུག་ད་ཆ་ཧ་བྷིབ་ལགས་ཁོང་ལས་གཞི་དེ་མཁོ་སྤྲོད་གནང་མཁན་གྱི་དང་བླངས་བ་ཞིག་ཡིན་འདུག་ཁོང་གིས་གསུངས་དོན། I like it so much so I decided to to be a volunteer ང་རང་ལས་གཞི་དེའི་བརྒྱུད་མི་གཞན་ཐུག་པ་དང་གྲོགས་པོ་ཡང་ཆགས་སོང། ལས་གཞི་དེའི་བརྒྱུད་ཐུག་པའི་གྲོགས་པོ་རྣམས་དང་ད་དུང་མུ་མཐུད་འབྲེལ་བ་བཟང་པོ་ཡོད། ང་རང་ལ་ཉམས་མྱོང་ཧ་ཅང་ཡག་པོ་བསགས་པར་བརྟེན་དང་བླངས་ཀྱི་ལས་ཀ་བྱེད་འདོད་བྱུང། སྤྱིར་ཧ་བྷིབ་ལགས་ཁོང་ཨིན་ཇི་ནེར་ཞིག་ཡིན་པ་དང། ཁོང་གིས་སྐྱབས་བཅོལ་བའི་ཁྲོད་དུ

མ་ཟད་ཁོང་ཚོས་དུས་རྒྱུན་བེད་སྤྱོད་བྱེད་པའི་ཚིག་གསར་པ་མང་པོ་འདུག་དེར་བརྟེན་ང་རང་ག་དུས་ཡིན་ན་ཡང་ཚིག་མཛོད་ཞིག་ལག་པར་འཁྱེར་ནས་ཚིག་གསར་པ་གོ་སྐབས་དེ་སྦྱང་ཐབས་བྱེད་ཀྱི་ཡོད། དེ་བཞིན་ན་སིམ་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་མི་རིགས་ཀྱི་ལམ་སྲོལ་ཤེས་དགོས་པ་ཡང་གནད་འགག་ཞིག་ཡིན་ཞེས་ཁོང་གིས

ལོ་རི་ནོ་ཝེལ་ལགས་ནི AMES ཞེས་པའི་ཚོགས་པའི་འབྲེལ་མཐུད་འགན་འཛིན་ཡིན་པ་དང་ཚོགས་པ་དེས་སྐྱབས་བཅོལ་བ་གཞོན་པ་རྣམས་དང་བུད་མེད་ཕྲུ་གུ་སོགས་ལ་དམིགས་པའི་ལས་གཞི་འདྲ་མིན་གོ་སྒྲིག་གནང་གི་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་ཚོགས་པ་དང Western Bulldogs། Richmond རྐང་རྩེད་སྤོ་ལོའི་སྐྱིད་སྡུག། Melbourne Victory། ཡང་དེ་བཞིན Cricket དང་དྲ་པོལ་སོགས་ཀྱི་རྩེད་རིགས་ཚོགས་ཆུང་འདྲ་མིན་དང་འབྲེལ་བ་བཟང་པོ་ཡོད། དེར་བརྟེན་ང་ཚོས་རྩེད་རིགས་ཀྱི་བརྒྱུད་གཞིས་སྤོ་བ་རྣམས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ནང་མཉམ་ཞུགས་ལྷུག་པོ་ཡོང་ཐབས་བྱེད་ཀྱི་ཡོད། ཡང་ལོ་རི་ནོ་ཝེལ་ལགས་ཀྱིས་ཨེམས་ཚོགས་པས་གོ་སྒྲིག་གནང་བའི་རྩེད་རིགས་དང་འབྲེལ་བའི་ལས་གཞི་རྣམས་སྐྱབས་བཅོལ་བའི་ཁྲོད་དུ་དགའ་མོས་ཆེན་པོ་གནང་གི་འདུག་ཞེས་ཁོང་གིས་གསུངས་དོན།
སྐྱབས་བཅོལ་བ་རྣམས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ནང་མི་གཞན་དང་འབྲེལ་ལམ་བཟང་པོ་འཛུགས་འདོད་ཆེན་པོ་ཡོད་པ་རེད་འདུག་མ་ཟད་དེ་ལྟར་བྱས་པ་ལས་གཞིས་སྤོ་བ་རྣམས་ལ་ལས་ཀའི་གོ་སྐབས་དང་དཔལ་འབྱོར་ཡར་རྒྱས། སྤྱི་ཚོགས་ནང་མཐུན་སྒྲིལ་ཡོང་བ་སོགས་མཐར། གཏན་འཇགས་གཞིས་ཆགས་པའི་བརྒྱུད་རིམ་ལ་ཕན་ཐོགས་ཆེན་པོ་ཡོད།
ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་ཁྲིད་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།